བཞུགས་སྒར་རྡ་རམ་ས་ལ་ལ་གནས་སྡོད་གནང་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲྭ་བག་གྲོ་ལགས་ཀྱིས་འཛམ་གླིང་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན། གནད་ཡོད་ཆབ་སྲིད་དཔོན་རིགས་ཨ་ནི་དེ་ག་ནང་བཞིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་སོགས་ཀྱི་འགོ་ཁྲིད་དང་དཔོན་རིགས་ཚོ་ལ་འབྲེལ་བ་གནང་སྟེ་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་སྤེལ་ཏེ་དུས་ཡུན་གང་འཚམ་ཅིག་འགྲོ་གི་འདུག་ད་གོང་ལ་ཞུས་པའི་འགོ་ཁྲིད་ཚོ་ལ་སྐུ་ཞབས་བག་གྲོ་ལགས་ཀྱིས་ཞུ་སྙན་ཕུལ་བ་ཁག་གི་ཐད་ལ་འཛམ་གླིང་རྒྱལ་ཁབ་ཁག་གང་འཚམ་མང་པོ་ཞིག་གི་དཔོན་རིགས་ཚོ་གིས་སྐུ་ཞབས་བག་གྲོ་ལགས་ལ་ཡིག་ལན་ཡང་བཏང་ཡོད་ས་རེད། ད་ལས་འགུལ་འདིའི་སྐོར་ལ་སྐུ་ཞབས་བག་གྲོ་ལགས་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ད་སྐུ་ཞབས་ལགས་ཀྱིས་འཛམ་གླིང་གི་རྒྱལ་ཁབ་ཁག་གི་སྲིད་འཛིན་སྲིད་བློན་གཙོས་པའི་གི་ད་གནད་ཡོད་འགོ་ཁྲིད་མང་པོ་ཅིག་ལ་ཅིག་གང་ལྟར་འབྲེལ་བ་གནང་ནས་སྐུ་ཞབས་ཀྱི་སྐུ་ཞབས་ཀྱི་ལྗགས་རྩོམ་གནང་བའི་གི་དཔེ་དེབ་ཁ་ཤས་ཅིག་བཏང་གནང་གི་ཡོད་ས་རེད་དེ་བཞིན

ཨ་ནི་ཁོ་ཡིས་གཏོར་བཤིག་བཏང་བཞག་པ་དང་དེ་ནས་ལོ་རབས་བརྒྱད་ཅུ་པའི་ནང་ལ་བོད་མི་རབས་གསར་པ་ཚོ་གིས་ཨ་ནི་བོད་རང་བཙན་གྱི་ཆེད་དུ་ཨ་ནི་སྐད་འབོད་བྱས་ནས་རྒྱ་མིས་དེ་ལ་དྲག་གནོན་བྱས་བཞག་པ་དང། ཨ་ནི་དེ་ནས་ཉིས་སྟོང་བརྒྱད་རེད་དེ་ནས་མར་ཆེ་རུ་འདེད་བྱས་ནས་ཨ་ནི་རྒྱ་མིས་བོད་ནང་ལ་སྐད་ཡིག་གཏོར་བཤིག་བཏང་བྱས། དེའི་ཐོག་ལ་སློབ་ཕྲུག་ཚོས་སྐད་འབོད་བརྒྱབ་བཞག་པ་དང་ཐོག་དེའི་གཞུག་ལ་ཨ་ནི་འུ་ཐུག་བྱས་བོད་ནང་ལ་རང་ལུས་མེར་སྲེག་བཏང་མཁན་ཧ་ལམ་བརྒྱ་དང་ལྔ་བཅུ་ལྷག་ཙམ་ཅིག་ཨ་ནི་པར་རིས་ཕྱོགས་བསྒྲིགས་བྱས་བྱས་ད་དེབ་དེ་གཉིས་ཨ་ནི་ད། སྤྱི་བའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནི་ད་ཡུ་རོབ་གྲོས་ཚོགས་རེད་དེ་ནང་བཞིན་ཨ་མི་རི་ཀ་སྲིད་འཛིན་ཊམ་དང་ཨ་ནི་སྲིད་འཛིན་མེག་པེན་སི་དེ་ནང་བཞིན་རྒྱ་གར་སྲིད་བློན་མོ་དི་བྱས་ཨ་ནི་ཕྱི་སྲིད་ལས་ཁུངས་བྱས་དེ་ནང་བཞིན་རེད་ཨ་ནི་གྲོས་ཚོགས་ཚོགས་གཙོ་རེད་རྒྱ་གར་གྱི་ཨ་ནི་འཇར་མ་ནི་གི་སྲིད་བློན་ཨན་གེ་ལ་མར་ཀེལ་ད་དབྱིན་ཇིའི་གི་གྲོས་ཚོགས་གི་རེད་ཨ་ནི་ཕ་རན་སི་སྲིད་འཛིན་ལ་སོགས་པ་མང་པོ་ཅིག་ལ་ཡ་ཧ་ལམ་རྒྱལ་ཁབ།

གར་སོང་རེད་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོ་ལ་རྒྱ་མི་གིས་བོད་ལ་དྲག་པོ་བཙན་འཛུལ་བྱས་ནས་ད་དགོན་པ་གཏོར་བ་གི་པར་རིས་བཏོམ་ན་འདི་སྐད་བརྗོད་རེད་ཨ་དེ་ནང་བཞིན་པ་ད་ལོ་རབས་བརྒྱད་ཅུ་པའི་ནང་ལ་བོད་ནང་མི་རབས་གསར་པས་སྐད་འབོད་རྒྱབ་ནས་ད་བོད་མི་མང་པོ་ཞེ་པོ་ཅིག་ཨ་ནི་དེ་ཚོ་བཙོན་འཇུག་བྱས་ཡོད་རེད་དམར་གསོད་བཏང་ཡོད་རེད་དེ་ནས་བཟུང་ད་རང་ལུས་མེར་སྲེག་བཏང་མཁན་དེ་སྐད་རེད་ཨ་ནི་གྲོང་རྒྱལ་ནང་གི་རེད་པར་རིས་མང་པོ་ཞེ་པོ་ཅིག་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་སླེབས་ཡོད་དུས་ཙམ་པ་ད་བོད་ནང་གི་མི་མང་དེ་གའི་རེ་བ་ག་རེ་རྒྱབ་ཀྱི་ཡོད་རེད་ཟེར་ན།

ཨ་ནེ་ཧ་ལམ་ད་བར་ཉི་མ་ཉི་ཤུ་ལྷག་ཙམ་ཅིག་གཞུག་ལ་ཨ་ནེ་རྒྱ་གར་སྲིད་བློན་མོ་དི་གི་ལས་ཁུངས་ནས་ཡི་གེ་གཅིག་སླེབས་སོང་གྲོས་ཚོགས་ཚོགས་གཙོ་ནས་ཡི་གེ་གཅིག་གླས། དེ་ནང་བཞིན་རེ་རེན་ཅུང་ཡི་གེ་གཅིག་སླེབས་དུས་ཙམ་པ་ང་ཞེ་པོ་ཅིག་དགའ་པོ་བྱུང་སོང་ད། རྒྱ་གར་གཞུང་གི་ལས་ཤོག་ལྷག་པར་དུ་སྲིད་བློན་གྱི་ལས་ཤོག་ད་ཨ་ནེ་ཅིག་དེ་འདྲས་ཀང་ལས་ཨ་ནེ་རྒྱ་གར་ཅིག་ལན་ཅིག་སླེབས་ཡོང་དུས་ཙམ་པ་དེ་བས་ང་ལ་སེམས་ཤུགས་སྐྱེད་བྱས་ཨ་ནེ་མི་མཐུན་ནི་ད་རྒྱ་གར་བདེ་སྲུང་བློན་ཆེན་ད་ཨ་ནེ་དེ་ནང་བཞིན་པ་མི་རེར་གར་སོ་བས། ཨ་ནི་རྒྱ་གར་ཕྱི་སྲིད་ལས་ཁུངས་རེད་ཨ་ནི་མང་པོ་ཅིག་གི་ལས་ཁུངས་བཅར་ཨ་ནི་ལྷག་པར་དུ་ངས་ལྡི་ལི་གི་ཨ་ནི་ད་ལྟའི་བློན་ཆེན་ག་ཚོད་ད་རྒྱལ་ལྡི་ལི་གི་ད་གྲོང་ཁྱེར་གྱི་སྤྱི་ཁྱབ་བློན་ཆེན་ཨ་ནི་ཀེ་ཇི་ཝལ་ཐུག་ཡག་རག་སོང་ཨ་ནི་རྒྱ་གར་གྲོས་ག་ཚོད་རེད་བྷི་ཇེ་པི་གི་སློབ་སྟོན་པ་རེད་ཨ་ནི་གོ་དུས་ད་རྒྱལ་རབ་ཨཌ་ཝ་ནི་ད་ཁོང་རྣམ་ཚོ་མི་ཐད་ཀར་ཐུག་ཡག་གོ་སྐབས་རག་བྱས་ཞེ་པོ་ཡག་པོ་སོང་ཟེར་དེ་འདྲས་ཆོས་རྒྱལ་ངས་འགོ་བཙུགས་ཡིན་ལས་འགུལ་དེ།
རེད་ད་སྐུ་ཞོགས་ད་ལྟ་བར་དུ་རྒྱལ་ཁབ་ཁག་གི་སྲིད་འཛིན་སྲིད་བློན་གཙོས་པའི་གི་ད་གནད་ཡོད་ཆབ་སྲིད་མི་སྣ་མང་པོ་ཅིག་ད་ལྟ་དངོས་སུ་མཇལ་འཕྲད་གནང་ཡ་བྱུང་ཡོད་རེད་མང་པོ་ཅིག་ལ་ཡིག་ཐོག་ནས་འབྲེལ་བ་གནང་ཡོད་རེད་ཡིག་ཐོག་ནས་འབྲེལ་བ་གནང་སའི་གི་སྲིད་འཛིན་སྲིད་བློན་ག་ཚོད་ཙམ་གྱིས་སྐུ་ཞོགས་ལ་ཅིག་ཡིག་ལན་བཏང་ཡོད་ན་འབྱོར་ལན་བྱུང་སོང། ཨོ་ད་ད་ལྟ་དང་པོ་དེ་ང་རྒྱ་གར་སྲིད་བློན་མོ་དྷི་གིས་བོད་དོན་གྲོས་ཚོགས་ཚོགས་གཙོ་རེད་ད་ལྟ་ཁོང་འགྲེལ་བཤད་རྒྱབ་ཉེ་ཞིང།

ཡིག་ལན་འདི་ཚོ་འབྱོར་སོང་གསུང་གི་འདུག་འདི་དང་འབྲེལ་ནས་ད་ལས་ཤོག་ཐོག་ལ་ཡི་གེ་དང་མཉམ་དུ་ཡིག་ལན་དང་མཉམ་དུ། ཡང་མིན་ན་སྲིད་འཛིན་སྲིད་བློན་རང་གི་མཚན་རྟགས་བསྐྱོན་པ་འདི་འདྲས་ད་ལྟ་སྐུ་ཞོགས་ཀྱིས་ང་ལ་ཡི་གེ་འདི་འདྲ་ཁ་ཤས་ཅིག་བཏང་བྱུང་སོང་བཏང་སོང། འདི་ཚོ་ནང་ལོགས་ལ་སྲིད་འཛིན་སྲིད་བློན་རང་གི་ཁ་ཤས་མཚན་རྟགས་བསྐྱོན་པ་འདི་འདྲས་འདུག་ཁ་ཤས་སྲིད་འཛིན་སྲིད་བློན་གྱི་མགྲིན་ཚབ་པའི་མཚན་རྟགས་བསྐྱོན་པ་འདི་འདྲས་འདུག་ཨ། ད་འདི་ཡང་གནད་འགག་ཅིག་ཆགས་ཀྱི་ཡོད་རེད་བ། ད་དེ་ནས་སྐུ་ཞོགས་ངས་ཅིག་བཀའ་འདྲི་ཞུ་འདོད་ཅིག་དེ་ཡིན་ད་ད་སྐུ་ཞོགས་ཀྱིས་སྤྱིར་བཏང་ལྗགས་རྩོམ་གནང་བའི་དཔེ་དེབ་དེ་ངས་ཅིག་བཀའ་འདྲི་ཞུ་འདོད་བྱུང་སོང། ལས་རིམ་གྱི་ནང་ལོགས་ལ་སྐུ་ཞོགས་ཀྱིས་ལྗགས་རྩོམ་གནང་བའི་དཔེ་དེབ་གང་འཚམ་མང་པོ་ཡོད་རེད་ད་རིང་ཅིག་ཡང་ཅིག་རྒྱལ་ཁབ་ཁག་གི་སྲིད་འཛིན་སྲིད་བློན་རྣམ་པ་ཚོ་ལ་འབྲེལ་བ་གནང་བའི་སྐབས་སུ་གཙོ་བོ་སྐུ་ཞོགས་ལགས་ཀྱིས་ད་དབྱིན་ཡིག་ཐོག་ལ་བྲིས་པའི་གི་དཔེ་དེབ A Hell on Earth A Brief Biography of a Tibetan Political Prisoner། ཅེས་ཀྱི་སྐུ་ཞོགས་སྐུ་སྒེར་གྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་ཅིག་བྲིས་ཡོད་རེད། འདི་དང་དེ་ག་ནང་བཞིན་དབྱིན་ཡིག་ཐོག་ལ་དཔེ་དེབ་གཞན་པ་ཞིག་བྲིས་ཤག Tibetan Spirit Cannot Be Crushed། བོད་ཀྱི་སྙིང་སྟོབས་དེ་ནམ་ཡང་རྟ་ནག་བཟོ་བཏང་ཐུབ་མ་རེད་མེད་པ་བཟོ་ཐུབ་མ་རེད་ཟེར་ཡ་གི་དཔེ་དེབ་གཉིས་ཡོད་རེད་དཔེ་དེབ་འདི་གཉིས་ག་རེ་བྱས་ནས་བཏང་རེད་པས།

ད་དེབ་གཞན་དག་དེ་ག་རེ་ཟེར་ན་ད། བོད་ནང་གི་གནས་ཚུལ་ག་རེ་བྱུང་ཤག་དེ་ཡ་ཚང་མ་ལོག་ད་གང་ད་པར་རིས་ཏན་ཏན་བསྒྲིགས་རྗེས་ད། དུས་རྒྱུན་ང་ཚོས་ཡི་གེ་འདི་འདྲ་ད་དེའི་རྗེས་དེབ་མཐུག་འདི་འདྲ་བཏང་གི་ཡོད་རེད་ད་དེབ་མཐུག་ཚོའི་རིགས་ད་ད་དེ། སྤྱིར་བཏང་གལ་ཆེན་པོ་ཞེ་པོ་ཅིག་རེད་ད་རེད་ད་ཉམས་དེབ་ཞེ་པོ་མཐུག་པོ་འདི་འདྲ་བཏང་བ་ཡིན་ན་སྐབས་རེ་འདི་འདྲ་ཡོང་གི་རེད་བ་གང་ད་དེབ་མཐུག་པོ་ཡི་གེ་མང་པོ་ཡོད་རྒྱུ་འདི་འདྲ་བཏང་ན་ཅིག་ཀློག་ཡ་ལ་ཡང་ད་དུས་ཚོད་མང་པོ་ཅིག་འགོར་ནི་ཅིག་གང་ད་རྣམ་པ་ཚོ་སྐུ་ཞོགས་ལགས་ཀྱིས་བཏང་ས་མང་བ་ཅིག

ད་ཁོང་ཚོས་སྐད་ཆ་འདི་བཤད་ཡོང་དུས་ཙམ་པ་ཨ་ནི་སྐད་ཆ་ཚིག་དག་རང་གི་ཐོག་ནས་དེས་དེ་ལས་ཤོག་སྒང་བཏང་ཡོང་དུས་ཙམ་པ་ད་འདི་གས་ཀྱི་གནད་དོན་གཅིག་ཐོག་ནས་ཨ་དེ་འདི་ད་གཞུང་འབྲེལ་གྱི་ཐོག་ནས་ཨ་ནི་ངོས་ལེན་བྱས་བཞག་པ་ད་གཞུང་འབྲེལ་གྱི་ཐོག་ནས་ཨ་ནི་འདི་ལ་ཡ་གཅིག་གི་བརྩི་བཀུར་ད་གུས་ཞབས་བྱས་བཞག་པ་གཅིག་ལ་ཡ་ཨ་ནི་གཅིག་གི་ང་རང་གི་ངོས་ལེན་འདི་ཞུ་གི་ཡིན་དེ་ཚོ་མང་པོ་གཅིག་གི་ད་དམ་ཆ་བཞག་ན་ཇར་མ་ནི་སྲིད་བློན་ཨན་ཀི་ལ་མར་ཀེལ་གྱི་ཇར་མ་ནི་གི་སྐད་ཡིག་ལ་བྲིས་ཤག་ད་སྐད་ཡིག་ལ་ཡ་ཁ་སང་ངས་ངོ་ཤེས་པ་གཅིག་ལ་ཀློག་བཅུག་དུས་ཙམ་པ་ཐད་ཀར་དེ་ལ་ཡ་ལན་འཕྲལ་དུ་རྒྱབ། ཞེས་བྱས་ཨ་ནི་ཟུར་ལས་ང་ཚོ་གུས་ཞབས་ཡོད་ཨ་དངོས་ཡོད་གནས་ཚུལ་རེད་ཅེས་ད་དེ་འདྲས་ཀྱི་བྲིས་ཤག་ད་ནི་ཇར་མ་ནི་སྲིད་བློན་གཙོས་པའི་གི་ག་སུ་རེད་ལས་ཁུངས་ནས་བྲིས་པའི་ལས་ཤོག་སྒང་བྲིས་པའི་ཡི་གེ་འདིའི་ནང་ལ་དེ་ག་རང་བཀོད་ཤག་དེ་འདྲས་ཡིན་དུས་ཙམ་པ་དེ་ག་རྒྱབ་སླེབས་དུས་ཙམ་པ་ད་ཕ་ཕྱོགས་ངོས་ནས་ད་བརྩི་བཀུར་ཆེན་པོ་ཞིག་དང་གུས་ཞབས་ཆེན་པོ་ཞིག་ད་ང་ཚོའི་བོད་ཀྱི་གནད་དོན་འདི་ང་མདོག་ཁག་མེད་དང་ངོས་ནས་རྒྱ་མི་གི་གདུག་རྩུབ་ཆེ་དྲགས་པ་དང་རྒྱ་མི་གཡོ་སྒྱུ་ཆེ་དྲགས་པའི་རྐྱེན་གྱིས་ད་ང་ཚོ་ལ་ཡ་ཅིག་གི་དེ་ག་ཚད་ཅིག་མནར་གཅོད་དང་དབང་ཡོད་དང་གདུག་རྩུབ་དང་མཐོང་ཆུང་ཁྱད་གསོད་དེ་ག་ཚད་བྱེད་ཀྱི་ཡོད་བལྟས་པ་དེ

ད་རྒྱལ་ཁབ་འདིས་གཅིག་རོགས་པ་བྱེད་ཀྱི་རེད་བསམ་བསམ་རེད་ད་རྒྱལ་ཁབ་འདིས་མི་གཏོན་གྱི་རེད་བསམ་བསམ་ཅིག་རེད་ཨ་ནི་དེ་བྱས་ནས་ད་རྒྱལ་ཁབ་འདི་གས་ཤུགས་ཆེ་འདི་གས་ལ་ཡག་ད་ཕར་ཅིག་རེད་ཨ་ནི་ཅིག་ཁ་བྱང་དེ་གས་རེད་དྲ་ཐོག་བརྒྱུད་ནས་ཁ་བྱང་འཚོལ་ཡག་ད་ཨ་ནི་དེ་འདྲས་བརྒྱུད་བྱས་ད་ངས་ཁ་བྱང་ཚང་མ་ལོ་དྲ་ཐོག་བརྒྱུད་བྱས་འདུག་བཙལ་དེ་གས་ཨ་ནི་འདྲས་འདུག་ད་དྷ་རམ་ས་ལ་ཡག་དེ་ངོ་ཤེས་མི་ཁ་ཤས་ཅིག་ཁོ་ན་འདུག་ད་ཨིན་ཇི་ཡག་པོ་དེ་ཁོ་རང་ཚོ་ལ་ཡག་ད simple monk ཟེར་ཅིག་སྐུ་མཁྱེན་འདི་བྲིས་རོགས་བྱོས་ཟེར་བྱས་ངས simple monk ཟེར་ཡིན་འོ་འདྲས་འདུག་བཙུན་པ་ད་དེ་འདྲས་ཅིག་ཐོག་ནས་ངས་དམ་ཡག་དེ། རྒྱལ་ཁབ་འདིའི་ནུས་པ་བརྟན་པོ་དང་རྒྱལ་ཁབ་དེའི་རྒྱབ་སྐྱོར་བཅས་བྱེད་ཐུབ་ཀྱི་རེད་བསམ་བསམ་བྱས། ཨ་ནི་ཨོ་དེ་གི་ཐོག་ནས་ད་རྒྱལ་ཁབ་གལ་ཆེ་བ་དེ་གས་དང་མཉམ་འབྲེལ་རྒྱལ་ཚོགས་དང་དེ་གས་ད་གལ་ཆེན་པོ་ཡིན་དུས་ལྷག་པར་དུ་ཨ་མི་རི་ཀ་གི་གཞུང་རེད་ཨ་ནི། ག་རེ་ཟེར་ཉེ་དུས་ང་ཨ་མི་རི་ཀ་སྲིད་འཛིན་གཞོན་པ་ཨ་ནི་མེག་ཕེན་སི་ཐེངས་མ་གཉིས་ད་བོད་ཀྱི་གནད་དོན་ཐོག་ལ་རྒྱ་ནག་གཞུང་ཆེན་པོ་ཆེ་ཆ་གནོན་ཤུགས་སྤྲད་ཡོད་དུས་དང་ད་ཨ་ནི་ཨ་རིའི་སྲིད་འཛིན་གཞོན་པ་མཆོག་ལ་དེབ་ཀྱི་བརྡ་དྲག་གི་གཏན་འཁེལ་བསྡད་ཡིན་སྲིད་འཛིན་མཆོག་གི་གསུང་པ་བདེན་པ་བདེན་རྐྱང་ཡིན་པ། འདིའི་གི་དཔང་རྟགས་འདི་ད་དེབ་འདིའི་ནང་ལོགས་ལ་ཡ་ཨ་ནི་བརྒྱ་ཆ་ད་བརྒྱ་ཐམ་པའི་ནང་ལོགས་ནས་བརྒྱ་ཆ་སུམ་ཅུ་བཞི་བཅུ་འདི་ད་དེའི་ནང་ལ་ཡོད་བསྡད་པ་འདི་ཨ་ནི་ངས་གི་ཐོག་ནས་ཨ་ནི་དེ་ང་རང་བོད་ནས་ཚུར་ཡོང་བསྡད་པ་ཇིང་ཆེ་ཆེ་ད་ང་རའི་ལོ་རྒྱུས་ད་དེ་ཕི་ཀའི་བཏང་བཏང་བྱས་དེ་འདྲ་ཡིན་དུས་སུ་ད་རྒྱལ་ཁབ་གཅིག་རྒྱལ་ཁབ་དེ་ཚོའི་ནང་ན་གལ་ཆེ་ཚང་ལོགས་ཀི་ད་ཅིག་གི་རོགས་པ་བྱེད་གི་རེད་བསམ་བསམ་འདུག་བྱས་དང་དེ་ཨ་ནི་ཡ་ཅིག།

ད་ད་འདི་ནི་གལ་ཆེ་བ་མ་སོང་ད་དོན་བྱེད་ད་ལྟ་གོ་བསྡད་ཡོད་ཨེ་ཡིན་ན། གཅིག་བྱས་ན་རིམ་པས་གཅིག་སླེབས་ཀྱི་རེད་བསམ་ཚར་རེད་ཅེས་དྲན་འདུག་ད་ལྟ་མཉམ་འབྲེལ་རྒྱལ་ཚོགས་སྔོན་མ་དེ་ང་རའི་ལོ་རྒྱུས་དེ་གཅིག་བརྟག་འདུག་འཛམ་གླིང་འདི་གི་དམྱལ་བ་ཟེར་ད་ལྟ་ཨིན་ཇིའི་གི་དེབ་དེ་ཨ་རིའི་སྲིད་འཛིན་ཁི་ལིན་ཏོན་ཟེར་དེ་ཁི་ལིན་ཏོན་གི་ལས་ཁུངས་ནས་ད་ཅིག་ཐུགས་རྗེ་ཆེ་ཟེར་ཡག་དེ་ཨ་ནི་ཁི་ལིན་ཏོན་རང་གི་ཨ་ནི་ས་ཡིག་བརྒྱབ་པའི་ཨ་ནི་ཡི་གེ་གཅིག་དགུ་བཅུ་གོ་བརྒྱད་ལོ་ལ་ང་ལ་གཅིག་སླེབས་སོང། རེད་སྐུ་ཞབས་ད་ངས་འདི་ནས། དེང་སང་ཡིན་ན་བཙན་བྱོལ་ནང་ལ་ཅིག་གི་བོད་མི་འབོར་ཆེན་པོ་རེད་ཨ་ནི་རྒྱལ་ཁབ་གཞན་པའི་གི་མི་སེར་ཆགས་པ་ད་ཨ་མི་རི་ཀ་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན་བོད་མི་སྟོང་ཕྲག་བཅུ་བདུན་བཅོ་བརྒྱད་ཡོད་བ་ཅིག་ཚོད་དཔག་བྱེད་ཀྱི་ཡོད་རེད་ཁེ་ན་ཌ་དེ་ག་ནང་བཞིན་ཡུ་རོབ་ཨོ་སྟྲོ་ལི་ཡ་འདི་ཚོའི་ནང་ལོགས་ལ་ད་བོད་མི་གང་འཚམ་ཅིག་ཡོད་རེད་མང་པོ་ཅིག་རྒྱལ་ཁབ་འདི་ཚོ་རང་གི་མི་སེར་ཆགས་ཡོང་དུས་ཙམ་པ་རྒྱལ་ཁབ་སོ་སོའི་གི་ཆབ་སྲིད་གྲོས་ཚོགས་གི་འཐུས་མི་ཨ་ནི་དེ་ག་ནང་བཞིན་སྲིད་འཛིན་སྲིད་བློན་ལ་འབྲེལ་བ་བྱེད་བ་ཡིན་ན་འབྲེལ་བ་བྱེད་ཡག་གི་ཐབས་ལམ་དང་ག་འདྲ་ཆ་རྐྱེན་དང་བརྒྱུད་ལམ་ཚང་མ་ཡོད་བསྡད་དུས་ཙམ་པ། རྒྱལ་ཁབ་སོ་སོ་སོའི་གི་སྲིད་འཛིན་སྲིད་བློན་ལ། བོད་ནང་གི་གནས་སྟངས་དེ་ཚོ་ཞུ་གཏུག་བྱས་ཞུ་འབོད་བྱས་དེ་ཚོ་གནད་འགག་ཆེ་ལོས་ག་ཚོད་གཟིགས་ཀྱི་འདུག་སྐུ་ཞབས་ཀྱིས། ད་སྐུ་ཞབས་མི་སྒེར་གཅིག་གིས་ད་རྒྱལ་ཁབ་འདི་འདྲའི་མང་པོའི་གི་སྲིད་འཛིན་སྲིད་བློན་ལ་འབྲེལ་བ་གནང་ཐུབ་དུས་ཙམ་པ། གཅིག་རྒྱལ་ཁབ་རང་གི་མི་སེར་ཡིན་པ་བོད་མི་ཡང་མང་བོ་ཡོད་དུས་ཙམ་པ་ཁོང་ཚོས་ཀྱི་སོ་སོའི་གི་འབྲེལ་ཡོད་ཆབ་སྲིད་མི་སྣ་ལ་འབྲེལ་བ་གནང་ཡ་དེ་གལ་ཆེ་ལོས་ག་ཚོད་གཟིགས་ཀྱི་འདུག།
ད་འདི་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག་ག་རེ་རེད་ཟེར་ན་ད་ཅིག་གི། དཔེར་ན་ཨ་མི་རི་ཀ་ལ་ཆ་བཞག་ན་ཨ་མི་རི་ཀ་རྒྱལ་ཁབ་དེ་སྟོབས་ཆེན་ཞེ་པོ་ཅིག་རེད་ཨ་ནི་ཅིག་རྒྱ་ནག་ཡིན་ན་ལ་ཅིག་གི། ཕར་འགྲན་ཐུབ་ཡ་ད་འཛམ་བུ་གླིང་གི་ད་དངོས་གནས་གི་སྣེ་ཁྲིད་མིའི་རྒྱལ་ཁབ་ཅིག་གི་ཡིན་དུས་ཙམ་པ། ཨ་མི་རི་ཀ་ནང་ལ་ཡོད་བསྡད་པའི་གི་ད་བོད་པ་དེ་གས་གི། ཅིག་གི། ཨ་ནི་ཞུ་གཏུག་དུས་རྒྱུན་ཞུ་གཏུག་མང་པོ་བརྒྱབ་བསྡད་གི་འདུག་དཔེ་མི་སྲིད་ཡག་པོ་རེད་ཡིན་ནའི་ད་ཞུ་གཏུག་བརྒྱབ་པའི་སྐབས་ལ་ཡང། ཤོག་གུ་རྐང་གཅིག་གཉིས་ཀྱི་གཅིག་པོ་སྤྲད་བྱས་མ་བརྒྱབ་བྱས་བྱས་ད་ག་འདྲ་བོད་ནང་གི་པར་རིས་དེ་གས་ཆ་ཚང་ལོག་བསྡད་དྲི་བྲག་གླེང་བའི་རྒྱུས་ནི་རེད་ཨ་ནི་ད་ག་ནང་བཞིན་ད། ད་ཨེ་ཤ་ཡ་རང་དབང་རླུང་འཕྲིན་དང་ཝི་ཨོ་ཨེ་གྱི་རླུང་འཕྲིན་དང་དུ་བ་ཡི་ཨ་ནི་པར་རིས་མང་པོ་བྱོས་ཏེ་པར་རིས་འདི་གས་ཆོག་མཆན་ཞུས་རྗེས་དཔེ་དེབ་རང་བཏོན་རྗེས་ཨ་ནི་ཅིག་གིས་ཕྱུ་གུ་གང་ཅི་ཡིན་དྲིས་ད་ཁ་བཏགས་བྱོས་དེའི་ཚུལ་ཡག་པོ་རེད་རེད་པས་ཡིན་ན་ད་འདི་གས་གཞུག་ལ་ཡ་ད་ཅིག་ང་རང་ཚོ་གིས་ད་དེ་འདྲ་པར་རིས་འདི་གས་ཚུལ་ཕྱོགས་བསྒྲིགས་བྱས་དེ་ནས་ཨ་མི་རི་ཀ་ནང་བསྡད་དེ་ནས་ཨིན་ཇི་ནི་ཡག་པོ་ཡོད་རེད་ད་དེ་འདྲ་ཡོད་དུས་གོ་སྐབས་ད་ཅིག་གིས་དེ་གས་ཆ་རྐྱེན་དང་མཐུན་རྐྱེན་དེ་ད་ཆ་ཚང་ཡོད་བསྡད་དུས་ད་དངོས་འབྲེལ་འདི་གས་ཁོ་ཚོའི་ལས་ཁུངས་ནང་ལ་ཡ་བཞག་ཐུབ་ཡིན་ན་དེའི་གཞུ་གུ་ལས་ཀ་ལས་ཁུངས་ལས་ཁུངས་ག་ཚོད་རེད་ད་ལས་ཁུངས་ཀྱི་ལས་ཀ་བྱེད་མིན།

དངོས་འབྲེལ་ཕྲན་བདེའི་རྟགས་ཨ་མི་རི་ཀ་ན་ཡོད་རེད་ཨོ་སི་ཀྲི་ལི་ཡར་ཡོད་རེད་ད་སུད་སི་མང་པོ་ཞེ་པོ་ཅིག་ཡོད་རེད། དངོས་འབྲེལ་ཕྲན་བདེའི་རྟགས་ང་ཚོ་བོད་ནང་གི་སྐུ་ཚབ་སྐྱབས་མགོན་ཆེན་པོ་གསུང་གི་ཡོད་རེད། ང་རང་ཚོ་དེ་གའི་ད་བོད་ནང་གི་མགྲིན་ཚབ་ངོ་མ་དེ་ཡིན་འདུག་ཚོར་བ་དངོས་གནས་ང་ཚོས་མགྲིན་ཚབ་ངོ་མ་དེ་གཅིག་དུས་ཚོད་ག་ལ་གང་འཚམས་གཅིག་ང་རང་ཚོས་བྱས་རྩ་དོན་ག་ལེར་གཅིག་བཏང་ཐུབ་ན་ཡག་པོ་ཡོད་རེད་ད་སོ་སོ་གཅིག་པོ་གིས